ཁོ་རང་ཚོས་དེ་ཁས་ལེན་གྱི་འདུག་ཅེས་བདག་དང་བཅས་པ་རྟོགས་པ་ཡིན་ནོ་ཞེས་ཟེར་བ་ལ། དེ་ཁས་ལེན་པ་ལ་མ་མཐོང་ཙམ་ཡོད་ཀྱང་ལྡོག་ཁྱབ་མི་འགྲུབ་ཅེས་དགག་པ་མཛད་དོ་ཞེས་སློབ་དཔོན་ཕྱོགས་གླང་གིས་འོ་དེ་མ་མཐོང་བ་ཙམ་ལྡོག་པ་ཅན་ཙམ་དུ་ག་འདྲས་བཤད་པ་རེད་གསུངས་ན། ད་ལྟ་གསོན་པོའི་ལུས་ཀྱིས་ད་དེ་སུ་ལ་ཟེར་དགོས་རེད་དེ། ཐོ་མ་མཐོང་ཙམ་ཡོད་ཟེར་དེ་སུ་ལ་ཟེར་དགོས་རེད། མ་རེད་མ་རེད་མ་མཐོང་ཙམ་ཀོ་སུའི་མ་མཐོང་ཙམ། ཕྱི་རྒོལ་ཀོ་སུ་རེད། ཕྱོགས་ཆོས་ཅན་དུ་སོང་མཁན་ཀོ་སུ་རེད། ཕྱི་རྒོལ་དེ་རེད་ད། ཨ། དེ་དེ་དེ་དེ་དེ་ལོ་ཚང་དེ་དེ་མ་དང་མ་རེ་བྱེ་བྲག་པ་ཁོ་རང་བྱ་བ་རེ་ཕ་ནི་སུ་བཀོད་མཁན་ཁོ་རང་ཕྱི་རྒོལ་ལ་བྱ་བ་རེ་དེ་བཀོད་མཁན་ཁོ་རང་ཕྱི་རྒོལ་ལ་བྱ་བ་རེ་གསོན་པོའི་ལུས་ཆོས་ཅན་བདག་དང་བཅས་པ་རེ་སྲོག་ལྡན་རེ་ཟེར་ན་བྱེ་བྲག་པ་ཁོ་རང་གིས་ལབ་དགོས་ར་བ་ཕྱི་རྒོལ་ཡང་དེ་ག་རང་བྱ་བ་རེ་མ་དུ་ཕྱི་རྒོལ་ལོགས་ཀ་བྱ་ན་བདེ་པོ་ཆགས་ཀྱི་མ་རེ་བྱེ་བྲག་པ་ཁོ་རང་རང་བྱ་ཡིན་དུ་བྱེ་བྲག་པ་ཁོ་རང་གིས་སྲོག་ལྡན་དེ་བདག་མེད་བུམ་པ་ལ་སོགས་པ་དེ་ཚོ་ལ་ཁོ་རེ་མ་མཐོང་བ་ར་བ་དེ་ལ་མཐོང་ཡ་ཡང་མ་རེ་མ་མཐོང་བ་ཡིན་ད་བདག་མེད་ལ་ལྡོག་སེ་མ་མཐོང་ན་ཡང་ལྡོག་སུ་སྐྱོ་བ་ར་བ

ལྡོག་པ་ཅན་ཙམ་རྟགས་སུ་བཤད་པ་ཐལ་བ་སེ་དུས་དེ་ལྡོག་ཁྱབ་མ་གྲུབ་མཁན་གྱི་གཏན་ཚིགས་རེད་བཞག་གསུང་བཞག། ཁྱོད་རང་ལྟར་ན་དེ་ལ་ལྡོག་ཁྱབ་གྲུབ་མཁན་རེད་འགྲོ་བ་ཡིན་པ་ཡིན་པ་ལྟ་ཅི་འོ། བྱེ་བྲག་པ་ཁོ་རང་གིས་འོ་སྲོག་ལྡན་དེ་བདག་མེད་བུམ་པ་ལ་སོགས་པ་དེ་ཚོ་ལ་མ་མཐོང་ཙམ་དུ་གྲུབ་པའི་ཕྱིར། ད་དེ་ཡིན་པར་འདོད་ཟེར་ན་ག་རེ་ཅི་འོ།

ལྡོག་པ་ལ་ཐེ་ཚོམ་རྟགས་ལྟར་སྣང་དུ་བརྗོད་པ་ཡང་མི་རིགས་པར་ཐལ། ལྡོག་པ་ལ་ཐེ་ཚོམ་ཟ། ད་ལྟར། ཞེས་ཟེར་བ་ལ་མ་མཐོང་ཙམ་ཡོད་ཀྱང་ལྡོག་ཁྱབ་མི་འགྲུབ་ཅེས་དགག་པར་མཛད་དོ།